གསན་མཁན་རྣམ་པ་བདེ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ང་གཅིག་རབ་གནས་ཤིང་འབྲུག་ལོ་བོད་ཟླ་དང་པོའི་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་རེས་གཟའ་ཕུར་བུ་རེད། ཞུ་ནི་ངའི་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས

གསན་མཁན་རྣམ་པ་ང་ལྕགས་མོ་མཚོ་ཡིན་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། མགོན་པོ་སྐྱིད་ནས་མུ་མཐུད་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མ་ཡིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ཞི་རྒོལ་བྱེད་བཞིན་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྒྱ་ནག་གཞུང་གིས་དབྱེ་བགོས་བྱས་པའི་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དགོས་པ་དང་ཁོང་གི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང

ངོ་རྒོལ་བྱེད་བཞིན་ཡོད་པ་དང་རྒྱ་ནག་གཞུང་འབྲེལ་མི་སྣ་དང་ཉེན་རྟོག་པ་ཚོས་ཁོ་མོའི་ཞི་རྒོལ་ལ་ལྟ་སྲུང་ཤུགས་ཆེར་བྱེད་བཞིན་ཡོད་པ་དང་བརྙན་དང་པར་སོགས་གསང་སྟབས་ཀྱིས་བླངས་པ་མ་གཏོགས་དམ་དྲག་ཤུགས་ཆེར་བྱེད་བཞིན་པ་འགྲེལ་བརྗོད་གནང་གི་འདུག་མགོན་པོ་སྐྱིད་ལགས་ནས་མངོན་གསལ་དོད་པའི་ངང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པ་དང་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་ཡང་བྱས་ཡོད་པ་རེད། རྒྱ་ནག་གཞུང་གིས།

ཁོང་གློད་གྲོལ་དགོས་པའི་ཞི་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ་རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ལགས་ཡང་འཛིན་བཟུང་གིས་ལོ་དྲུག་གི་ཁྲིམས་ཆད་བཅད་མྱོང་བ་དང་མགོན་པོ་སྐྱིད་ལགས་ཀྱང་སྔ་རྗེས་སུ་ཐེངས་བདུན་ལ་འཛིན་བཟུང་བཀག་ཉར་དང་འདྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པ་རེད། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བལ་ཡུལ་ཁུལ་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་བཞིན་འདུག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་གདན་ཞུའི་གསོལ་འདེབས་ཞུས་དོན་བཞིན་ཉེ་ལམ

གཞི་རྩའི་ཆ་ནས་བལ་ཡུལ་ནང་དུ་རྒྱ་ནག་གི་གནོན་ཤུགས་ཆེན་པོ་ཡོད་པའི་ཁར་ཁུལ་དེར་བོད་ཀྱི་བླ་ཆེན་རྣམས་ཚུད་པའི་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་དང་གནད་ཡོད་མི་སྣ་ཕེབས་རྒྱུར་བལ་ཡུལ་གཞུང་གིས་བཀག་འགོག་བྱེད་མུས་ཡིན་ཞིང། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨ་ཅེ་རེ་ཡ་བསྟན་འཛིན་ལགས་ཀྱིས་བལ་ཡུལ་གཞུང་ལ་སྙན་ཞུ་རིམ་པ་ཕུལ་བའི་རྗེས་སུ་ད་ལན། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཁུལ་དེར་གདན་ཞུ་གནང་ཐུབ་པ་བྱུང་བ་འགྲེལ་བརྗོད་གནང་བྱུང། ཡོ་རོབ་ཨོ་སི་ཀྲི་རི་ཡའི་ཕྱི་སྲིད་བློན་ཆེན་གྱིས་རྒྱ་ནག་གཞུང་གིས་བོད་ནང་བཙན་ཤེད་ཀྱི་ཐོག་ནས་གཏན་འཇགས་སློབ་གྲྭ་བཙུགས་པ་དང་བོད་ནང་གི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་གནས་སྟངས་ཐད་ལ་ཤེས་རྟོགས་ཡོད་ཅེས་ཡུལ་དེའི་གྲོས་ཚོགས་ཀྱིས་སྲིད་གཞུང་ལ་རྒྱ་ནག་ནང་གི་གནས་སྟངས་ཁག་ཅིག་དང་འབྲེལ་བའི་དྲི་བ་གཏད་པར་ལན་འདེབས་གསལ་བཤད་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རིགས་ལམ་བརྒྱུད་ནས་དེང་རབས་ཀྱི་ཤེས་ཡོན་སློབ་ཁྲིད་གནང་བར་གྲུབ་འབྲས་ཡག་པོ་ཐོན་རེ་ཡོད་པའི་སྐོར་རིགས་ལམ་བརྒྱུད་སུམ་རྟགས་སོགས་ཁྲིད་ཐབས་ཀྱི་ལག་དེབ་རྩོམ་པ་པོ་དབལ་ནག་དགེ་བའི་ལྟ་གྲུབ་སློབ་དཔོན་བློ་བཟང་རྒྱ་མཚོ་ལགས་ནས་ངོ་སྤྲོད་གནང་བའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦས་གནས་ཚུལ་བཏང་བར་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བར་ལམ་ནས་བཟུང་སློབ་ཕྲུག་ཚོར་ནང་ཆོས་ངོ་སྤྲོད་ཀྱི་སྐབས་སུ་བོད་ཀྱི་ནང་ཆོས་ལས་ཚད་མ་རིག་པ་གྱི་རྣམ་གཞག་སྤྱི་དང་ཁྱད་པར་བསྡུས་གྲྭ་གི་རིགས་ལམ་ཡག་པོ་བསླབ་ཐུབ་ན། སློབ་ཕྲུག་ཚོ་རིག་ཚན་སྣ་ཚོགས་ཀྱི་སྟེང་གོ་རྟོགས་དང་རྣམ་དཔྱོད་ཆེ་རུ་འགྲོ་རྒྱུར་ཕན་ཐོགས་ཡོད་པ་གི་སྐོར། བོད་ནང་གི་མདོ་སྨད་ཁུལ་དུ་སློབ་གྲྭ་ཁག་ཅིག་ཏུ་རིགས་ལམ་སློབ་བཞིན་པ་དཔེ་མཚོན་དུ་བཀོད་དེ་བཀའ་ཕེབས་པ་བཞིན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་རིགས་ལམ་བརྒྱུད་ཨང་རྩིས་ཁྲིད་ཐབས་ཀྱི་ལག་དེབ་དང། རིགས་ལམ་བརྒྱུད་ནས་ཚན་རིག་ཁྲིད་ཐབས་བཅས་ཀྱི་ལག་དེབ་དཔར་འགྲེམས་གནང་བ་གི་ནང་གཏན་འབེབས་ཚོགས་ཆུང་གི་ཚོགས་མི་ཡིན་པ་དང། ཡང་རིགས་ལམ་བརྒྱུད་ནས་སུམ་རྟགས་འཁྲིད་ཐབས་ཀྱི་ལག་དེབ་རྩོམ་པ་པོ་ཡིན་པ། ཝར་ན་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་འོས་སྡེ་ཚན་གྱི་ལྟ་གྲུབ་སློབ་དཔོན་དགེ་བཤེས་བློ་བཟང་རྒྱ་མཚོ་ལགས་ནས། ཁོ་རང་གིས་སྤྱི་ལོ་ཉིས་སྟོང་གཅིག་གསུམ་གྱི་ལོ་ནས་དེའི་ཐད་ཕྱག་ལས་གནང་བ་གི་ཉམས་མྱོང་གཞིར་བཞག་ནས། མུ་མཐུད་རིགས་ལམ་གྱི་སྟེང་ཕྱག་ལས་གནང་མཁན་གྱི་དགེ་རྒན་ཚོས་ཤུགས་སྣོན་བརྒྱབ་ན་གྲུབ་འབྲས་ཡག་ཤོས་ཐོན་རྒྱུ་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། སྤྱིར་བཏང་རིགས་ལམ་ལབ་ན་ཟབ་སྦྱོང་གཅིག་གཉིས་ཅིག་གིས་གྲུབ་འབྲས་ཐོན་ངེས་རེད་དེ་འདྲས་མ་རེད་དགོན་པ་ལ་ཆ་བཞག་པ་ཡིན་ན་མི་ཚེ་གང་ཚང་སྦྱང་བསྡད་རྒྱུ་གཅིག་རེད་ཡིན་ན་ཡང་ང་རང་ཚོས་ང་རང་ཚོ་ལ་དཔག་པའི་ང་རང་ཚོའི་དུས་ཚོད་ག་ཚད་ཅིག་བཏང་བ་ལ་དཔག་པས

དགེ་བཤེས་བློ་བཟང་རྒྱ་མཚོ་ལགས་ནས་སྤྱི་ལོ་ཉིས་སྟོང་གཅིག་གསུམ་གྱི་ལོ་ནས་བཟུང་ལྟ་གྲུབ་དགེ་རྒན་དང་གཞི་རིམ་གྱི་ཚན་རིག་དང་ཨང་རྩིས་ཀྱི་དགེ་རྒན་སྐོར་ཅིག་ལ་རིགས་ལམ་གྱི་ཟབ་སྦྱོང་ཕུལ་ཡོད་པ་དང། ཁོང་གིས་ད་བར་དེང་རབས་ཀྱི་སློབ་ཚན་ཁྲིད་མཁན་གྱི་དགེ་རྒན་ཚོར་རིགས་ལམ་རྒྱུན་མཐུད་ནས་བསླབས་ཡོད་པ་གི་དམིགས་ཡུལ་ལྟེ་བ་ནི། རིགས་ལམ་བརྒྱུད་ནས་དེང་དུས་ཀྱི་སློབ་ཚན་ཁྲིད་པར། དེང་རབས་ཀྱི་ཤེས་ཡོན་ཡོད་པ་གི་དགེ་རྒན་ཚོས་ཁྲིད་ཐུབ་ན་མ་གཏོགས། ང་ཚོ་ལྟ་གྲུབ་དགེ་རྒན་ཚོས་ཁྲིད་ཐུབ་པ་ཟིག་མིན་པའི་རྒྱུ་མཚན་གྱིས་ཟབ་སྦྱོང་ཕུལ་བ་དང། གོང་ས་མཆོག་གི་ལམ་སྟོན་དེ་ཕེབས་ནས་ལོ་བཅུ་ལྷག་འགྲོ་བཞིན་པར་བརྟེན། ང་ཚོས་ད་བར་ཁོང་གི་ལམ་སྟོན་དེ་ཇི་ཙམ་བསྒྲུབ་ཐུབ་འདུག་མིན་གྱི་ཐད་བསྐྱར་ཞིབ་གནང་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་སྐུ་མདུན་གྱི་བཀའ་དེ་ཕེབས་ནས་ད་བར་དུ་ལོ་བཅུ་ལྷག་སོང་འགྲོ་ཤག་ད་ད་ལྟ་ང་ཚོས་ད་རྒྱབ་ཤིག་ཅིག་བརྒྱབ་ནས་ཅིག་བལྟ་དགོས་ཡས་དུས་ཚོད་སླེབས་ཤག་བསམ་གི་འདུག་ད་ལོ་བཅུ་ལབ་ན་སྤྱིར་བཏང་གི་ཤེས་ཡོན་གྱི་གནད་དོན་གཅིག་གི་སྒང་ལ་གྲུབ་འབྲས་ཐོན་ཡས་ལོ་བཅུ་ལབ་ན་རིང་པོ་ད་མ་རེད་དེ། ད་དེ་ལ་ང་ཚོས་རྒྱབ་ཤིག་ཅིག་བལྟས་ནས་ད་ལྟ་བར་དུ་སྐུ་མདུན་གྱི་བཀའ་དེ་ང་ཚོས་ག་ཚད་ཅིག་བསྒྲུབ་ཐུབ་ཤག་གལ་སྲིད་ཅིག་གིས་ང་ཚོའི་འདོད་པ་ནང་བཞིན་ཅིག་བསྒྲུབ་ཐུབ་མེད་པ་ཡིན་ན་ད་ད་དུང་མུ་མཐུད་ནས་དེའི་སྒང་ལ་ག་འདྲས་ཟིག་ཤུགས་སྣོན་བྱེད་དགོས་ཀྱི་འདུག་ད་དེ་བསྐྱར་ཞིབ་གོ་ལོག་འདྲ་བོ་ཅིག་བྱེད་ཡས་དེ་ནི་སྐད་ཆེན་པོ་ཞིག་རེད་བསམ་གྱི་ཡོད།
སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་མ་སུ་རི་བོད་ཁྱིམ་དུ་ཤེས་རིག་ལས་ཁུངས་ནས་བཀོད་སྒྲིག་གནང་སྟེ་སློབ་གྲྭ་ཁག་བཅོ་ལྔ་ནས་རིགས་ལམ་འདུ་འཛོམས་ཟིག་གནང་བར། ཉི་མ་བདུན་རིང་ང་སོ་སོའི་དེབ་ཁག་ངོ་སྤྲོད་དང་རིགས་ལམ་སློབ་ཁྲིད་བཅས་གནང་ཞོར་དུ། ཝར་ན་ཁུལ་དུ་རིགས་ལམ་འདུ་འཛོམས་ཟིག་གནང་ཐུབ་ན་ཞེས་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་འགོ་འཛིན་ལ་བསམ་འཆར་ཕུལ་བ་བཞིན། ཝཱ་ར་ཎ་སིའི་གཙུག་ལག་སློབ་ཁང་དུ་རིགས་ལམ་འདུ་འཛོམས་ཐེངས་མ་བཞི་པ་ད་ལྟ་གནང་བཞིན་པ་དང། སི་ལ་ཀོབ་དང་དཔེ་སྟོན་སློབ་གྲྭ་གི་སློབ་ཕྲུག་ཚོར་ད་ལན་རིགས་ལམ་གྱི་རྨང་གཞི་ཧ་ཅང་ཡག་ཤོས་ཆགས་འདུག་པར་མཐོང་ཞེས་འགྲེལ་བརྗོད་གནང་གི་འདུག། རྒྱུ་མཚན་ནི་ང་རང་ཚོར་སྣང་གང་འདྲས་བྱུང་ལབ་ན་ཕྲུ་གུ་དེ་ཚོ་རིགས་ལམ་གྱི་རྨང་གཞི་ཧ་ལས་པའི་ཡག་པོ་འདུག་དངོས་གནས་ཡོད་དོགས་མེད་ད་ལབ་ན་ཡང་ལབ།

དགེ་བཤེས་བློ་བཟང་རྒྱ་མཚོ་ལགས་ནས་རིགས་ལམ་བརྒྱུད་ཐ་སྙད་རིག་གནས་སློབ་ཁྲིད་ཀྱི་ལག་དེབ་བསྒྲིགས་ཡོད་པ་མ་ཟད། གཞོན་སྐྱེས་ཚོའི་དོ་སྣང་འདྲེན་ཐབས་སུ་བརྙན་ཐུང་སྣ་ཚོགས་བཅོས་སྒྲིག་གིས་རྟགས་གསལ་གཏོང་ཚུལ་གྱི་སྐད་བསྒྱུར་བྱས་པ་མང་པོ་ཟིག་ཀྱང་བཀྲམ་ཡོད་ཅིང། བསྡུས་གྲྭའི་རིགས་ལམ་ནི་དུས་རབས་བཅུ་གཅིག་པའི་ནང་བོད་ཀྱི་མཁས་པ་ཕྱྭ་པ་ཆོས་ཀྱི་སེང་གེས་རྒྱ་གར་གྱི་སློབ་དཔོན་ཕྱོགས་ཀྱི་གླང་པོ་གི་ཚད་མའི་མདོ་དང། སློབ་དཔོན་ཆོས་ཀྱི་གྲགས་པ་གི་ཚད་མ་སྡེ་བདུན་གྱི་རིགས་ལམ་རྣམས་ཕྱོགས་གཅིག་ཏུ་བསྡུས་ཏེ་ཐལ་དང་ཕྱིར་སོགས་སྔ་རྒོལ་གྱིས་རྟགས་གསལ་གཏོང་བ་དང། བྱེད་སྒོར་གྱི་མདོ་བརྡ་རྟགས་མ་གྲུབ་སོགས་དགའ་རྟགས་བྱེད་སྟངས་བོད་དེ་རང་གི་ཐུན་མོང་མ་ཡིན་པ་གི་ཐབས་ལམ་གསར་གཏོད་གནང་བ་ཞིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་དང་བརྙན་པར་ཕྱོགས་བསྒྲིགས་གནང་མཁན་དུ་གཉིས་ཀ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་རྩིབ་མ་རྣམས་བཙིར་ནས་ག་ལེར་དབུགས་གཏོང་ལེན་མི་ཐུབ་པའི་གནས་སུ་བཅར་རྒྱུའི་དམིགས་ཡུལ་བཅངས་ཡོད་ཞེས། ཧྥ་རན་སིའི་གསར་ཁང་གི་བཅར་འདྲི་དུས་སུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་ཡོད་པའི་ཐད་བོད་རྒྱལ་སྤྱི་ཡི་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པར་སླེབས་ལ་ཉེ་བའི་སྔ་ནུབ་ཏུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཧྥ་རན་སི་གི་གསར་སྤེལ་ཁང་གི་བཅར་འདྲི་དང་ལེན་གནང་བ་དང་བསྟུན་ནས་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་ཇུས་དེ་བཞིན། ཕེ་ཐོན་ཞེས་པའི་སྦྲུལ་གྱིས་བཙིར་བ་ནང་བཞིན་ག་ལེར་ང་ཚོ་གི་དབུགས་གཏོང་མི་ཐུབ་པའི་གནས་སྟངས་བཟོ་མུས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ག་ལེར་ག་ལེར་ང་ཚོ་འཆི་ལམ་དུ་བཟང་གི་ཡོད་ཅེས་གསུངས་བ་དང་མཚུངས་སུ ྋགོང་ས ྋརྒྱལ་བ་རིན་པོ་ཆེ ྋསྐུ་འཚོ་བཞུགས་ཀྱི་དུས་སུ་བོད་དོན་བདེན་མཐའ་གསལ་ཐུབ་རྒྱུའི་ཐབས་ལམ་ཞིག་རྙེད་པར་ང་ཚོ་གི་ངོས་ནས་རེ་ལྟོས་འཆང་གི་ཡོད་ཅེས་གསུངས་ཡོད་སྐད། བཅར་འདྲི་གི་དུས་སུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གང་ཅིའི་ཆ་ནས་སྟོབས་ཤུགས་ཧ་ཅང་གི་ཆེན་པོ་ཡིན་པས་རྒྱ་ནག་དམར་པོའི་གཞུང་དང་མཉམ་དུ་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་ཐབས་ལམ་ཞིག་འཚོལ་རྒྱུ་ལས་སླ་བོ་མིན་ན་ཡང། བྱ་དངོས་གང་ཟིག་ཡིན་ན་ཡང་མི་རྟག་པ་ཡིན་ན་ཙང་འཛམ་གླིང་འདིར་བཙན་པོ་སྟོབས་ཆེན་དེ་འདྲ་མང་པོ་བྱུང་ཡོད་ན་ར་དེ་དག་རེ་རེ་བཞིན་ཉམས་དམས་སུ་ཕྱིན་ཡོད་པའི་དུས་སྐབས་འདི་འདྲ་ཞིག ྋགོང་ས ྋརྒྱལ་བ་རིན་པོ་ཆེ་གི་ཁོང་ཉིད་དགུང་གྲངས་བརྒྱ་ར་བཅུ་གསུམ་ལ་བཞུགས་རྒྱུའི་ཞལ་བཞེས་གནང་གི་ཡོད་ན་ངེད་ནས་རྒྱ་ནག་གི་གྲོགས་པོ་ཚོ་ལ་བཤད་འདོད་པ་ཞིག། ཁྱོད་རང་ཚོ ྋགོང་ས་མཆོག་དགོངས་པ་རྫོགས་རྒྱུར་ངང་སྒུག་བྱ་རྒྱུ་ཡིན་ནམ། རྒྱ་ནག་གི་འགོ་དཔོན་ཚོས ྋགོང་ས་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་བ་འཚོ་བཞུགས་གནང་མུས་ལ་སེམས་ཁུར་མེད་པར། ད་རུང་ཡོང་རྒྱུར་བསྡད་པའི་སྐུ་ཕྲེང་བཅོ་ལྔ་བ་ལ་དེ་བས་ཀྱང་སེམས་ཁུར་བྱེད་དགོས་དོན་ཡང་གལ་ཏེ་ཁོ་རང་ཚོས ྋགོང་ས་མཆོག་ལ་སྟངས་འཛིན་བྱེད་ཐུབ་ཀྱི་ཡོད་པ་ཡིན་ན། བོད་མི་ཚོ་སྟངས་འཛིན་བྱེད་ཐུབ་ཀྱི་ཡོད་པ་ཁོ་རང་ཚོས་ཤེས་གི་ཡོད་པའི་སྟབས་ཀྱིས་རེད་ཅེས་གསུངས་བ་དང་མཉམ་དུ། ད་ལྟའི་གནས་སྐབས་འདི་ལ་སེམས་ཁུར་གནང་དགོས་པ་གང་ཡང་མི་འདུག་ཅེས་གསུངས་སྐབས ྋགོང་ས་རྒྱལ་བ་རིན་པོ་ཆེས། དམར་ཤོག་ཚོགས་པ་ལས་སྐུ་ཚེ་རིང་དུ་བཞུགས་རྒྱུའམ་ཡང་ན་དམར་ཤོག་ཚོགས་པ་གོང་ས་མཆོག་ལས་རིང་དུ་གནས་མིན་ང་ཚོས་བལྟ་དགོས་པ་ཞིག་རེད་ལ། ད་ནངས་ཞོགས་ཁར་གོང་ས་མཆོག་གིས་བཀའ་སྩལ་དོན་ལ་ངེད་ཀྱི་སོ་གཅིག་ཀྱང་ལྷུང་མེད་པས། ངེད་རང་ཡུན་རིང་བཞུགས་རྒྱུ་ཡིན་པ་བཀའ་བསྩལ་གནང་མཛད་སོང་བས་ང་རང་ཚོས་བལྟ་རྒྱུ་དེར་ཡོད་ཅེས་གསུངས་འདུག། སྲིད་སྐྱོང་མཆོག་གིས་བཅར་འདྲི་གི་དུས་སུ། ད་ལྟའི་ཆ་ལ་རྒྱ་ནག་གཞུང་དང་འབྲེལ་གཏུག་བྱེད་ས་གི་བརྒྱུད་ལམ་གཉིས་པ་ཞིག་བཟུང་ཡོད་པ་དེ་མུ་མཐུད་ནས་འགྲོ་མུས་ཡིན་པ་གསུངས་ཡོད་སྐད། སྲིད་སྐྱོང་མཆོག་གིས་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དེ་ངོས་འཛིན་ཐུབ་པ་ཞིག་བཟོ་དགོས་པའི་གལ་ཆེན་རང་བཞིན་གྱི་སྐོར་ར་བཀའ་མོལ་གནང་གི་ཡོད་ལ་ཉེ་བའི་ཆར་ཕྱི་རྒྱལ་ཡུལ་གྲུ་ཁག་ནས་རྡ་རམ་ས་ལར་བཅར་བའི་བོད་མི་ན་གཞོན་ལྔ་བཅུ་ཙམ་ཞིག་གིས་མཇལ་འཕྲད་ཀྱི་དུས་སུ། རྒྱལ་སྤྱིའི་ཐོག་བོད་ཀྱི་གནས་བབ་འགྲེལ་བཤད་རྒྱག་སྟངས་ལ་འགྱུར་བ་གཏོང་རྒྱུར་འབད་བརྩོན་གནང་དགོས་པའི་སྐོར་བཀའ་མོལ་གནང་སྐབས་རྒྱ་ནག་གིས་བོད་ཀྱི་རྒྱལ་རབས་ལོ་རྒྱུས་ལ་འཁྱོག་བཤད་ཀྱི་རིགས་ལ་ངེས་པར་དུ་གདོང་ལེན་བྱེད་དགོས་པ་ནན་གྱིས་གསུངས་ཡོད་ན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ལོ་གསར་ཚེས་པ་བཅུ་དགུ་ཉིན་སྲིད་སྐྱོང་ལ་གཟིམ་ཆུང་མཇལ་ཁ་བསྩལ་བའི་རྗེས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གྱི་དུས་སུའང་ཆབ་སྲིད་ཀྱི་ཐོག་ནས་ཕྱི་རྒྱལ་གྱི་ཡུལ་གྲུ་ཁག་ཏུ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱས་ནས་ཨ་རིའི་གྲོས་ཚོགས་ཀྱི་ནང་ལ་བོད་དེ། ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་དང་པོ་གནང་བ་དེ་ནི་བཀའ་ཤག་སྐབས་བཅུ་དྲུག་པའི་ཆབ་སྲིད་ལས་དོན་སྒྲུབ་པའི་གྲུབ་འབྲས་ཤིག་ལ་ངོས་འཛིན་གནང་གི་ཡོད་ཚུལ་དང་ཡང་ཁོང་གིས་གསུངས་རྒྱུར། ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང། བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་དེའི་སྐབས་ལ། ང་ཚོའི་གི་ཐབས་བྱུས་བྱེད་སྟངས་འདི་དང་འབྲེལ་ནས། བྱུང་བཞག་པ་གཅིག་རེད། དེ་ལ་བརྟེན་ནས་ད་ལྟ་ཁྲིམས་འཆར་འགྲོ་བཞིན་པ་འདིའི་སྒང་ལ། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ཆེད་འཁྱོག་བཤད་བྱས་ཚར་བ་དེ་ཚོ་ལ་ཨ་རིའི་གཞུང་གིས་ད་གདོང་ལེན་བྱེད་དགོས་ཡག་གི་གནས་བབ་ཅིག་བསྐྲུན་ཡོང་གི་རེད། དེ་བཞིན། ཁོང་ཨ་རི་དང། དེ་མིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གཞུང་དོན་ཕྱོགས་སྐྱོད་གནང་དུས་རེ་རེ་བཞིན། དེ་སྔ་བོད་རང་བཙན་ཡིན་པའི་ལོ་རྒྱུས་ཀྱི་བདེན་དོན་ཤུགས་ཆེན་པོ་བྱས་ནས་གསུང་གི་ཡོད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་གཞུག་ནས་མུ་མཐུད་དུ་གསར་འགྱུར་བཤད་རྒྱུ། རྒྱ་ནག་གིས་ཐའེ་ཝན་མཚོ་རྒྱུད་དུ་རྒྱ་ནག་གི་ཉ་བདའ་བའི་གྲུ་གཟིངས་མགོ་རྟིང་སློག་པའི་དོན་རྐྱེན་ནང་དངོས་ཡོད་གནས་ཚུལ་སྦས་གསང་བྱས་ཚུལ་གྱི་སྐྱོན་འཛུགས་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་ཉ་བདའ་བ་མི་བཞི་ཡོད་པའི་གྲུ་གཟིངས་ཤིག་ཐའེ་ཝན་གྱི་མཚོ་རྒྱུད་ནས་ཉེན་སྲུང་མི་སྣས་རྗེས་འདེད་བྱེད་སྐབས། རྒྱ་ནག་གི་ཉ་བདའ་བའི་གྲུ་གཟིངས་མགོ་རྟིང་སློག་པའི་དོན་རྐྱེན་ནང་རྒྱ་མིའི་ཉ་བདའ་བ་གཉིས་འདས་གྲོངས་སོང་བའི་དོན་རྐྱེན་དེའི་སྐོར་ཐའེ་ཝན་གྱིས་དངོས་ཡོད་གནས་ཚུལ་སྦས་གསང་བྱེད་ཐབས་བྱེད་བཞིན་ཡོད་ཚུལ་རྒྱ་ནག་གིས་སྐྱོན་བརྗོད་དང་བཅས་དོན་རྐྱེན་དེའི་སྐོར་གྱི་གནས་ཚུལ་དྲང་བདེན་གསལ་བཤད་དང་འདས་གྲོངས་སོང་བའི་ནང་མི་ལ་དགོངས་དག་ཞུ་དགོས་ཚུལ་སྐོར་འགྲེལ་བརྗོད་བྱས་འདུག་དེ་ཡང་གཟའ་འཁོར་སྔོན་མའི་ནང་རྒྱ་ནག་གི་མི་སེར་ཡིན་པའི་ཉ་བདའ་བ་གཉིས་ཉ་གྲུ་མགོ་རྟིང་སློག་ནས་འདས་གྲོངས་སོང་བའི་རྗེས་སུ་ད་རེས་རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་ཐའེ་ཝན་གྱི་གནད་དོན་དང་འབྲེལ་བའི་ལས་དོན་ལྷན་ཁང་གི་མགྲིན་ཚབ་མ་ཀྲུའུ་ཧྥིན་ལེན་ནས་དྲ་རྒྱའི་ཐོག་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ང་ཚོས་གཟབ་ནན་ཐོག་འབྲེལ་ཡོད་ཐའེ་ཝན་གྱི་དཔོན་རིགས་ནས་རྒྱ་མི་ཉ་བདའ་བ་གཉིས་ཀྱི་ཚེ་སྲོག་ཤོར་བའི་དོན་རྐྱེན་དེའི་སྐོར་གནས་ཚུལ་སྦས་གསང་བྱེད་ཐབས་མ་བྱས་པར་འགན་ལེན་དགོས་པའི་ཐོག་ནས་དྲང་བདེན་གྱི་གནས་ཚུལ་གང་མགྱོགས་སྤྱི་བསྒྲགས་བྱེད་དགོས་ཞེས་བཀོད་ཡོད་པ་རེད།

དེང་སྐབས་འཛམ་གླིང་སྟེང་འགལ་ཟླ་དང་ལྟ་བ་ཐ་དད་ཀྱིས་ཁེངས་པའི་དུས་འདིར་ན་ནིང་གི་ཕྱི་ཟླ་བཅུ་གཉིས་པར་སྦིར་ཟིལ་ནས་ཇི་ཉི་ཤུ་ཞེས་པའི་རིས་མེད་རྒྱལ་ཁབ་ཀྱི་ཚོགས་གཙོའི་འགན་དེ་རྒྱ་གར་ལག་ནས་རྩིས་ལེན་བྱས་ཏེ། ད་ཐེངས་སྦིར་ཟིལ་གྱི་སྲིད་འཛིན་ལུ་ལ་ད་སིལ་ཝ་ལགས་ནས་ཐེངས་འདིའི་རྒྱལ་སྤྱིའི་གླེང་སྟེགས་འདིའི་སྟེང་དགེ་མཚན་ལྡན་པའི་ཤུགས་རྐྱེན་བསྐྲུན་ཐུབ་པར་རེ་བ་བྱེད་བཞིན་ཡོད་ན་ཡང། ཇི་ཉི་ཤུའི་ཐུན་མོང་གི་ལམ་ཁ་ཞིག་འཚོལ་བར་འབད་བརྩོན་གནང་བ་དེར་རེས་གཟའ་ཉི་མའི་ཉིན་ལམ་ལྷོངས་བྱུང་མེད་པ་མ་ཟད་ཁོང་གིས་ཨི་ཟི་རལ་གྱིས་རིགས་རྒྱུད་རྩ་མེད་ཀྱི་འཐབ་ཇུས་ལག་བསྟར་བྱེད་བཞིན་ཡོད་ཚུལ་བརྗོད་དེ་ཨི་ཟི་རལ་གྱིས་གྷ་ཟ་ནང་དམག་དོན་ལས་དོན་སྤེལ་བ་དེ་དམར་གསོད་ཆེན་མོར་དཔེ་འཇོག་བྱས་པར་བརྟེན་ནས་ཕྱི་སྲིད་ཀྱི་ཟིང་ཆ་བསླངས་པ་དང་ཨི་ཟི་རལ་ཕྱོགས་ནས་ཁོང་ཁྲོ་རྣམ་འགྱུར་ཤུགས་ཆེན་བསྟན་འདུག། དེ་བཞིན་རྒྱལ་ཚོགས་ནང་ཨི་ཟི་རལ་དང་གྷ་ཟའི་བར་དམག་འཁྲུག་མཚམས་འཇོག་གི་གྲོས་གཞི་གསར་བར་ཨ་མི་རི་ཀས་དགག་བྱ་བྱས་པ་དང་ར་ཤི་ཡས་ཡུ་ཀེ་རེན་ནང་དམག་འཁྲུག་སྐོར་མི་མཐུན་པ་ཡོང་བཞིན་པ་དེར་ནུབ་ཕྱོགས་རྒྱལ་ཁབ་ཡུལ་གྲུ་ཁག་གིས་ར་ཤི་ཡས་ཡུ་ཀེ་རེན་ལ་བཙན་འཛུལ་བྱས་པར་སྐྱོན་བརྗོད་བྱས་ཡོད་ཀྱང་ཐེངས་སྔོན་མ་རྒྱ་གར་ནང་ཚོགས་པའི་ཇི་ཉི་ཤུའི་ཚོགས་འདུའི་སྐབས་ཀྱི་གསལ་བསྒྲགས་ནང་ར་ཤི་ཡར་མིང་འདོན་བྱས་མེད་པ་རེད། ད་ལྟ་ཡང་ར་ཤི་ཡ་དང་རྒྱ་གར Brazil བཅས་ཀྱི་འབྲེལ་ལམ་སྔར་བཞིན་ཡག་པོ་ཡོད་འདུག། དབྱིན་ཇི་གཞུང་གིས་རེས་གཟའ་ལྷག་པར་གསལ་བསྒྲགས་སྤེལ་ཏེ་བདུན་ཕྲག་སྔོན་མར་བཙོན་དུ་སྐུ་གྲོངས་པའི་ར་ཤི་ཡའི་ཕྱོགས་འགལ་ཚོགས་པའི་དབུ་ཁྲིད་ཨ་ལེ་ཁི་ཟི་ནཱ་ཝོལ་ནེ་ཡི་གྲོངས་རྐྱེན་ཐད་ར་ཤི་ཡར་སྐྱོན་བརྗོད་དང་འབྲེལ་ར་ཤི་ཡའི་དཔོན་རིགས་དྲུག་གི་ཐོག་དཔལ་འབྱོར་བཀག་སྡོམ་བྱས་པ་དང་དེ་བཞིན་ཐེངས་འདིའི་ཚོགས་འདུའི་སྟེང་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་ཌེ་ཝེ་ཌི་ཁཱར་མི་རུང་ནས་ཐད་ཀར་ར་ཤི་ཡའི་ཕྱི་སྲིད་བློན་ཆེན་ལཱ་བྷི་རོ་ལ་ར་ཤི་ཡས་ཡུ་ཀེ་རེན་ལ་བཙན་འཛུལ་གྱི་གནད་དོན་ཐད་འབོད་སྐུལ་ཞུ་རྒྱུ་ཡིན་པ་བཀོད་འདུག་རྒྱ་གར་གྱི་ངོ་རྒོལ་བྱེད་མཁན་གྱི་ཞིང་པ་རྣམས་རྒྱ་གར་རྒྱལ་ས་ལྡི་ལི་གི་ཕྱོགས་སུ་གོམ་བགྲོད་ངོ་རྒོལ་གྱི་ལས་འགུལ་སྤེལ་སྐབས་སྐོར་སྲུང་བས་ཁོ་ཚོའི་ཐོག་མིག་ཆུ་ཤོར་བྱེད་དུག་རླངས་བཏང་བ་དང་གཞུང་ཕྱོགས་ནས་ཁོ་ཚོའི་ཐོན་སྐྱེད་ཐོག་རིན་གོང་ཅི་སྤྲོད་ཀྱི་གྲོས་མོལ་དེ་བསྐྱར་དུ་གནང་རྒྱུའི་ཁས་ལེན་གནང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་སྲིད་བློན Narendra Modi མཆོག་གིས་ཞིང་པ་རྣམས་ཀྱི་དགོས་འདུན་ཁག་ལ་གྲོས་མོལ་མུ་མཐུད་དུ་གནང་རྒྱུའི་ཁས་ལེན་གནང་བའི་དུས་སྐབས་དང་འཁེལ་ཡོད་པ་དང་རྒྱ་གར་གྱི་སོ་ནམ་ལྷན་ཁང་གི་བློན་ཆེན

བཀྲ་ཤིས་ཚེ་རིང་ལགས་སུ་འོས་བསྡུ་བཅས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། གོང་དུ་ངོ་སྤྲོད་བྱས་པ་བཞིན་དེང་གི་དུས་འདིར་རང་དབང་ལྡན་པའི་འཛམ་གླིང་གི་ཡུལ་ཕྱོགས་གང་སར་རྐང་འཁོར་སྐོར་སྐྱོད་ཀྱི་ལམ་ནས་བོད་དོན་དྲིལ་བསྒྲགས་ལ་སོགས་ད་ལྟའི་བོད་ཀྱི་གནས་བབ་དང་ཛ་དྲག་གི་གནས་སྟངས་དང་བཅས་པ་གོ་རྟོགས་དང་རྒྱུས་མངའ་ཡོང་རྒྱུ་གི་ཆེད་དུ་ལས་འགུལ་རིགས་འདྲ་མིན་སྣ་ཚོགས་བཙུགས་ཡོང་གི་ཡོད་པ་བཞིན་ལོ་མང་གི་གོང་ནས་བྱུང་བའི་ཐའེ་ཝན་དུ་ལོ་ལྟར་བོད་མིའི་རང་དབང་སྒེར་ལངས་གསུམ་བཅུ་དུས་དྲན་སླེབས་ལ་ཉེ་བའི་སྐབས་དང་བསྟུན་ནས་བོད་ལ་རང་དབང་གི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འཛུགས་འགྲོ་མུས་ཡིན་ཞིང་ད་ལོ་གི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ཡང་ཟླ་བ་འདིའི་ཚེས་བཅུ་བཞི་སྟེ་ལྷག་དཀར་གྱི་ཉིན་མོར་ཐའེ་ཝན་གྲོས་ཚོགས་ཀྱི་མདུན་ནས་གསར་འགོད་ལྷན་ཚོགས་བསྡུ་བ་དང་མཉམ་དུ་འགོ་འཛུགས་གནང་ཡོད་ཅིང་དེ་ཡང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་ཉིད་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གིས་གོ་སྒྲིག་གནང་ཡོད་པར་སོང་འབྲེལ་མཐུད་ཁང་གི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་དང་མཉམ་དུ་བོད་ལ་རང་དབང་གི་རྐང་འཁོར་སྐོར་སྐྱོད་དང་འབྲེལ་བའི་ལས་འགུལ་གྱི་སྐོར་ལ་ཁ་པར་གྱི་ལམ་ནས་བཅར་འདྲི་བྱས་པ་ཡིན།

ཡང་སློབ་ཕྲུག་ཡང་མང་པོ་ཡོང་བ་རེད་དེ་སྐབས་དེ་ལ་ཆ་བཞག་གི་ཡིན་ན་དངོས་གནས་སློབ་ཕྲུག་རང་གི་ཨ་ནི་ཅིག་དགེ་རྒན་ཆུང་པོ་ལ་ཡི་གེ་བཏང་བྱས་ང་ཚོའི་གི་དངོས་ཡོད་གནས་ཚུལ་དེ་ཚོ་ཨ་ནི་ཐའེ་དབན་དམངས་གཙོའི་གི་ལུང་པ་དང་དེ་འདྲའི་ནང་ལ་སླེབས་ཡོང་སྐབས་དེ་གནས་ཚུལ་གསལ་བོ་གོ་སོང་ལབ་ཡས་ལ་སོགས་པ་དང་ད་ག་ནང་བཞིན་གྱི་གོང་ས་སྐྱབས་མགོན་ཆེན་པོ་གི་སྒང་ལ་རྒྱ་ནག་གཞུང་གི་ཨ་ནི་བཤད་བསྡད་པ་དེ་ཚོ་དང་ད་ག་ནང་བཞིན་དམངས་གཙོའི་གི་ཨ་ནི་ཅིག་སྤྱི་ཚོགས་ནང་ཡོང་བའི་སྐབས་དུ་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་གི་དངོས་ཡོད་གནས་ཚུལ་དེ་དཔེ་ཐ་དད་ཡིན་པ་དང་ཨ་ནི་དེ་འདྲའི་སྐོར་ལ་བྱུང་སོང། ཞུ་བསྡད་མཁན་འདྲས་མང་པོ་བྱུང་ཡོད་རེད་ད། ད་ལྟ་ཆ་བཞག་གི་ཡིན་ན་ཐེ་ཝན་གྱི་ནང་ལ་དམིགས་བསལ་ད་ཡུལ་སྐོར་རེད་སློབ་གྲྭ་ཕྲུ་གུ་དེ་ཉུང་དུ་འགྲོ་ཡོད་རེད་ཡིན་ནའི་ཐེ་ཝན་དང་རྒྱ་ནག་གི་འབྲེལ་བ་དེ་དམིགས་བསལ་ཆགས་ཡོད་པ་སོང་ཙང་ཨ་ཐེ་ཝན་གྱི་ཁོ་རང་ཚོ་ཆ་གི་ཅིག་གཉེན་ཚན་སྤུན་ཚན་རེད་ད་ག་ནང་བཞིན་གྱི་མནའ་མ་སླེབས་བཞག་ཡོད་རེད་དེ་འདྲས་གྱི་ཞྭ་བུ་ཞྭ་བུ་ནང་ལ་ཡང་མི་ཡར་མར་ཡར་འགྲོ་མར་འགྲོ་བྱེད་བསྡད་མཁན་མང་པོ་ཡོད་རེད་ཨ་ནི་དེ་ཚོ་ལ་ཡང་དངོས་ཡོད་ཀྱི་མཁྱེན་རྟོགས་ཡོང་བའི་ཆེད་དུ་ཞུས་ཡོད་འདུག་ད་དམིགས་བསལ་གཞོན་སྐྱེས་མང་པོ་ཅིག་ད་ལྟའི་བོད་རང་དབང་རྐང་འཁོར་དེ་ད་འགོ་བཙུགས་བྱས་ལོ་བཅུ་བཞི་འགྲོ་གི་ཡོད་དེ་ད་ལྟ་ཨ་ནི་ཅིག་ང་ཕོད་ད་ཐེ་ཝན་གྱི་ནང་ལ་ཡོད་པའི་ཆབ་སྲིད་ཚོགས་པ་ནང་ལ་དམངས་གཙོ་ཡར་ཐོན་ཚོགས་པ་དང་གོ་མིན་ཏང་འདྲ་བོ་ཆ་བཞག་པ་ཡིན་ན་གོ་མིན་ཏང་རྒྱ་ནག་དང་འབྲེལ་བ་ཤུགས་ཡོད་པའི་ཀྱི་ཅིག་གང་ལྟར་ཡིན་པའི་སྐད་ཆ་རེད་དེ་ཡིན་ནའི་ཁོ་ཚོའི་གྱི་གཞོན་སྐྱེས་ཚོ་རེད་དེ་ཚོ་ཡིན་ནའི་བོད་རང་དབང་རྐང་འཁོར་ནང་མཉམ་ཞུགས་བྱེད་བྱེད་དེ་བཞིན་འཕེལ་རྒྱས་ཤིག་འགྲོ་བསྡད་ཡོད་རེད། སྔོན་མ་རྐང་འཁོར་སྐོར་སྐྱོད་འགོ་འཛུགས་པའི་སྐབས་ཆ་བཞག་པ་ཡིན་ན་རྒྱ་ནག་སྐམ་ས་ནས་ཡུལ་སྐོར་སྤྲོ་འཆམ་པ་དང་སློབ་མ་དེ་འདྲ་མང་བོ་ཟིག་ཐའེ་ཝན་དུ་ཡོང་གི་ཡོད་ཙང་ཐའེ་ཝན་དམངས་གཙོ་གི་ལུང་པར་སླེབས་པ་དང་མཉམ་དུ་བོད་ཀྱི་གནས་ཚུལ་གསལ་བོ་གོ་སོང་ཟེར་བ་དང་དེ་ག་ནང་བཞིན་གོང་ས་རྒྱལ་བ་རིན་པོ་ཆེ་ལ་རྒྱ་ནག་གཞུང་གིས་བཤད་བསྡད་པ་དེ་དང་དངོས་ཡོད་གནས་ཚུལ་དེ་ཐ་དད་ཡིན་པ་བཤད་མཁན་མང་བོ་བྱུང་ཡོད་ཡིན་ཡང་ད་ལྟའི་ཆ་ལ། ཐའེ་ཝན་དུ་སློབ་ཕྲུག་ཡོང་མཁན་ཉུང་དུ་ཕྱིན་ཡོད་ཀྱང་གཉེན་ཚན་དང་མནའ་མ་ཡོང་མཁན་དེ་འདྲ་གི་གྲས་ལ་གོ་རྟོགས་སྤེལ་གྱི་ཡོད་ལ་གོ་མིན་ཏང་ཚོགས་པ་གི་རྒྱ་ནག་སྐམ་ས་དང་འབྲེལ་བ་ཡོད་ཤོས་ཡོད་ལུགས་བཤད་ཀྱི་ཡོད་རུང་ཐའེ་ཝན་ན་གཞོན་གི་ཁྲོད་དུ་རྐང་འཁོར་སྐོར་སྐྱོད་ལས་འགུལ་གྱི་ནང་མཉམ་ཞུགས་གནང་མཁན་ཇེ་མང་དུ་འགྲོ་གི་ཡོད་ཅེས་དང།
ད་ཐའེ་ཝན་གྱི་གནས་སྟངས་དང་བོད་ཀྱི་གནས་སྟངས་ཟེར་ན་རིགས་ཀྱི་ཁྱོན་ཡང་འདྲ་ས་དེ་འདྲ་ཡོད་པ་རེད། ཐའེ་ཝན་ན་རང་ཡང་ཅིག་རྒྱ་མིས་དམག་རྒྱག་གི་ཡིན་ཟེར་ནས་ཅིག་ནམ་ཡིན་ན་འཇིགས་སྐུལ་བྱེད་བསྡད་པ་རེད་དེ་ནི་གནས་སྟངས་འདི་མོ་ཟིག་གི་འོག་ནས་ཁྱེད་རང་གི་ཐའེ་ཝན་གྱི་ནང་ཅིག་རྐང་འཁོར་སྐོར་སྐྱོད་ཀྱི་དེ་མོ་ལས་འགུལ་ཟིག་འགོ་ཚུགས་སྣེ་ཁྲིད་དུས་ན་ཐའེ་ཝན་མི་མང་གི་ངོས་ནས་ཁྱོད་རང་ཡང་དམིགས་བསལ་གྱི་རྒྱབ་སྐྱོར་དེ་འདྲ་ཡོད་གི། རེད་ད་ད་འདི་བོད་རང་དབང་རྐང་འཁོར་གྱི་ལས་འགུལ་དང་ད་ག་ནང་བཞིན་རྒྱ་ནག་དམར་ཤོག་གཞུང་ལ་ཡ་ད་ཅིག་ཐེ་ཝན་གྱི་ནང་ལ་དམིགས་བསལ་གྱི་འདི་གི་སྒང་ལ་ཡ་ལས་འགུལ་སྤེལ་བསྡད་མཁན་ཉུང་ཉུང་ཞིག་ཆགས་ཡོད་རེད་སྤྱིར་བཏང་ཐེ་ཝན་ཆ་བཞག་གི་ཡིན་ན་ད་ལོ་མང་པོ་སྔོན་ལ་ཆ་བཞག་ན་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པ་ཡིན་ན་རེད་ད་ག་ནང་བཞིན་ཐེ་ཝན་གྱི་དམངས་གཙོ་དོན་གཉེར་པ་མང་པོ་ཅིག་ཡ་ཐེ་ཝན་ཡ་ཐ་དད་ཡིན་པ་དང་ཐེ་ཝན་རང་བཙན་ཡིན་ཤེས་ཀྱི་དེ་འདྲ་ཞིག་ལས་འགུལ་སྤེལ་དེ་ངས་མང་པོ་ཆགས་ཡོད་དེ་ད་ཕྱིས་སུ་ཐའེ་ཝན་གྱི་ཆབ་སྲིད་ཀྱི་སྒྲོམ་གཞི་འདི་དང་ཅིག་གང་ལྟར་ཁོ་ཚོ་གིས་ཨ་ནི་ཅིག་ཕྱག་ལས་གནང་སྟངས་དེ་ཏོག་ཙི་མི་འདྲ་བ་ཆགས་བསྡད་ཀྱི་ཡོད་རེད་ཁ་ཤོ་བས་ན་ཐའེ་ཝན་གྱིས་ད་ཅིག་དམིགས་བསལ་གྱི་རྒྱ་ནག་དམར་ཤོག་གཞུང་ལ་དགག་པ་རྒྱག་ཡག་གི་ཆེད་དུ་ལས་འགུལ་འདྲ་ཉུང་ཉུང་ཞིག་ཆགས་བསྡད་རེད་ཁ་ལ་ཐའེ་ཝན་ཁོ་རང་ཐའེ་ཝན་ཡིན་པས་ན་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཅིག་རྩ་ཁྲིམས་དང་རྒྱ་ནག་མི་སེར་རྒྱལ་ཁབ་གཉིས་ཀ་ཐ་དད་ཡིན་ཟེར་ན་ཞུས་དེ་དམིགས། དེ་འདྲ་ཞིག་ལས་འགུལ་སྤེལ་འདི་ཉུང་ཉུང་ཆགས་འདུག་འོ་དེ་ཡིན་ནའི་ད་ད་ལྟ་དེ་བོད་པ་དང་ཧོང་ཀོང་གིས་སྣེ་ཁྲིད་པའི་ལས་འགུལ་ཁ་ཤས་ཅིག་སྤེལ་བའི་སྐབས་དེ་བ་ཐེ་ཝན་མི་མང་རེད་དེ་ནང་བཞིན་ཐེ་ཝན་གྱི་གསར་འགོད་པ་རེད་དེ་ཚོ་ལ་དམིགས་བསལ་གྱི་དོ་སྣང་སྤྲད་ཀྱི་འདུག་ཨ་ཏེ་བ་རྒྱུ་མཚན་དེ་འདྲ་ཁྱེད་སོང་བ་ན་ཞིང་རེ་སྤྱི་དང་རྒྱལ་སྤྱིའི་གི་སྡིངས་ཆ་གི་སྒང་ལ་ཡང་རྒྱ་ནག་གིས་ཐེ་ཝན་ལ་སྡིགས་ར་མང་པོ་ཅིག་བསྐུལ་བསྡད་ཀྱི་ཡོད་བ་དང་དེ་ནང་བཞིན་གི་ད་རྒྱ་མཚོའི་མཐའ་ལ་རེད་ཡ་གནམ་ཐང་གནམ་ཐོག་ནས་རེད་དེ་འདྲའི་གི་སྡིགས་ར་བསྐུལ་བསྡད་ཀྱི་ཡོད་པ་སོང་ཙང་ཐེ་ཝན་གཞུང་དང་ངོས་ནས་དམིགས་བསལ་གི་དེ་འདྲའི་གི་ལས་འགུལ་ལས་གཞི་སྤེལ་གི་མེད་པ་ཡིན་ནའི་ཡང་མི་མང་གི་སྒང་ལ་ཡ་སེམས་འཚབ་མི་མང་གི་མི་མི་མང་ཚོ་གི་སེམས་ནང་ལ་སེམས་འཚབ་དང་དེ་འདྲ་མང་པོ་ཡོད་དུས་ང་ཚོ་དེ་འདྲའི་ལས་འགུལ་སྤེལ་བའི་སྐབས་དུ་ཨ་ནི་དམིགས་བསལ་གི་ཅིག་མཉམ་མཉམ་ཞུགས་གནང་མཁན་དང་དོ་སྣང་གནང་མཁན་ཤུགས་ཆེན་པོ་ཞིག་རེད། ད་ལྟའི་ཆར་ཐེ་ཝན་དུ་རྒྱ་ནག་དམར་ཤོག་གཞུང་ལ་དགག་པ་རྒྱག་པའི་ལས་འགུལ་དེ་འདྲ་ཧ་ཅང་གི་ཉུང་དུ་ཕྱིན་པའི་གནས་སྟངས་ཤིག་ཆགས་ཡོད་ནི་རེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་རྒྱ་ནག་མི་སེར་རྒྱལ་ཁབ་གཉིས་ཐ་དད་ཡིན་ཟེར་འགྲོ་བསྡད་པའི་སྐབས་འདི་ལ་བོད་དང་ཧོང་ཀོང་བ་ཚོས་ལས་འགུལ་སྤེལ་སྐབས་ཐའེ་ཝན་མི་དམངས་དང་གསར་འགོད་པ་གིས་དམིགས་བསལ་གྱི་དོ་སྣང་སྤྲོད་ཀྱི་འདུག་ཟེར། དེ་བཞིན་དུ་ཐེངས་འདིའི་ལས་འགུལ་གི་ཐད་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཁོང་གིས་ངོ་སྤྲོད་གནང་ན། བདུན་ཕྲག་གཅིག་གི་གཟའ་ལྷག་པ་ལྟ་བུ་ལ་ཞིག་རྐང་འཁོར་དེ་རེད། གོ་སྒྲིག་གནང་གི་ཡོད་རེད་ཨ་ནི་དམིགས་བསལ་ད་ད་ལོ་ཆ་བཞག་གི་ན་སྤྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་ནས་འགོ་ཚུགས་བྱས་ཚར་ལྔ། དེ་ནང་བཞིན་རྐང་འཁོར་འགྲོ་གི་ཡོད་རེད། རྐང་འཁོར་སྐོར་སྐྱོད་ལ་འདི་བཞིན་བདུན་ཕྲག་རེ་གི་གཟའ་ལྷག་པ་ཉིན་གོ་སྒྲིག་གནང་གི་ཡོད་ལ་ཕྱི་ཟླ་གཉིས་པ་གི་ཚེས་བཅུ་བཞི་ནས་བཟུང་བའི་ཐེངས་ལྔ་ལ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འགྲོ་གི་ཡོད་དེ། ལས་འགུལ་གི་དམིགས་ཡུལ་ཡང་རྒྱ་ནག་སྐམ་ས་ནས་ཡོང་བའི་གཞུང་འབྲེལ་བ་དང་ལྷག་པར་དུ་སློབ་ཕྲུག་མང་པོ་ཞིག་ཐའེ་ཝན་དུ་ཡོང་གི་ཡོད་ན་དེ་ཚོར་དམིགས་སུ་བཀར་ནས་བོད་ནང་གི་གནས་ཚུལ་ཤེས་རྟོགས་ཡོང་རྒྱུ་གི་ཆེད་དུ་ལས་འགུལ་འདི་སྤེལ་གྱི་ཡོད། ཐའེ་ཝན་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འགོ་ཚུགས་པ་ནས་ལོ་བཅུ་བཞི་ཙམ་རིང་འགྲོ་གི་ཡོད་ཚུལ་འགྲེལ་བརྗོད་གནང་གི་འདུག། བཀྲ་ཤིས་ཚེ་རིང་ལགས་ཀྱིས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ལ་བལྟས་ཚེ་ན་ཐའེ་ཝན་གྱི་ཚོགས་ཆེན་མདུན་དུ་འགོ་འཛུགས་གནང་སྐབས་གནད་ཡོད་མི་སྣ་སུ་དང་སུ་ཕེབས་ཡོད་པའི་ཐད་ལ་གསུང་རྒྱུར། བོད་རང་དབང་རྐང་འཁོར་དེ་ཐའེ་ཝན་ནང་ལ་ཡང་ད་ལོ་ཕྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་གྱི་ཞོགས་ཀས་ཆུ་ཚོད་བཅུ་པའི་ཐོག་ལ་ཐའེ་ཝན་གྲོས་ཚོགས་ལྷན་ཁང་མདུན་ལ་ཡང་སྐུ་མགྲོན་གཙོ་བོ་ཐའེ་ཝན་གྲོས་ཚོགས་འཐུས་མི་དང། ཐའེ་ཝན་གཞུང་འབྲེལ་མི་མང་ཚོགས་པའི་འགན་འཛིན། ཚང་མའི་མཉམ་རུབ་ཐོག་ནས་གསར་འགོད་ལྷན་ཚོགས་བཙུགས་ཆེད་དབུ་འཛུགས་གནང་ཡོད་རེད། ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་གི་ཞོགས་པའི་ཆུ་ཚོད་བཅུ་པ་གི་སྟེང་ཐའེ་ཝན་གྲོས་ཚོགས་ཀྱི་ཚོགས་ཁང་གི་མདུན་དུ་སྐུ་མགྲོན་གཙོ་བོ་ཐའེ་ཝན་གྲོས་ཚོགས་འཐུས་མི་དང་ཐའེ་ཝན་གཞོན་ནུ་མི་མང་གི་ཚོགས་པ་གི་འགན་འཛིན་བཅས་ཚང་མ་མཉམ་རུབ་ཀྱིས་གསར་འགོད་ལྷན་ཚོགས་དེའི་སྟེང་འགོ་འཛུགས་གནང་བ་རེད་ལ་བོད་རང་དབང་གི་རྐང་འཁོར་བསྐོར་སྐྱོད་ཀྱི་ལས་འགུལ་དེ་ཕྱི་ཟླ་གསུམ་པ་གི་ཚེས་བཅུ་གི་བར་དུ་ཐའེ་པེ་དང་ཐའེ་ཝན་གྱི་ཀའོ་ཞུང་དང་ཐའེ་ཀྲུང་གྲོང་ཁྱེར་གཉིས་ཀའི་ནང་ལ་སྐོར་སྐྱོད་གནང་གི་ཡོད་ཅེས་དང། དེ་བཞིན་ཁོང་གིས་མུ་མཐུད་ངོ་སྤྲོད་གནང་ན་ཕྱི་ཟླ་གཉིས་པ་གི་ཚེས་ཉེར་གཅིག་ལ་ཆ་བཞག་ན་རྒྱལ་སྤྱིའི་སྐད་ཡིག་ཉིན་མོ་ཡིན་པས་ཉིན་དེར་བོད་རང་དབང་སྐོར་སྐྱོད་ཀྱི་ལས་འགུལ་འདིའི་ཆ་ཤས་སུ་ཡུལ་ལུང་སོ་སོ་གི་སྐད་ཡིག་བེད་སྤྱོད་གཏོང་དགོས་པའི་ལས་གཞི་བཟོས་ཡོད་པ་ལྟར་བོད་པས་བོད་སྐད་ཤོད་རྒྱུ་དང་ཧོང་ཀོང་བ་ཚོས་ཧོང་ཀོང་གི་སྐད་བཤད་རྒྱུ་དེ་བཞིན་དུ་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་བ་ཚོས་ཡུལ་དེའི་སྐད་ཀྱི་ཐོག་ནས་གཏམ་བཤད་གནང་རྒྱུའི་ལས་རིམ་བཟོས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཐའེ་ཝན་དུ་འགྲོ་བཞིན་པའི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་བཀྲ་ཤིས་ཚེ་རིང་ལགས་ཀྱིས་ཉིས་སྟོང་བཅུ་གཅིག་གི་ལོ་ལ་འགོ་འཛུགས་གནང་སྟེ་རིམ་གྱིས་ཉིས་སྟོང་བཅུ་དྲུག་གི་ལོར་ཐའེ་ཝན་དུ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་དེབ་སྐྱེལ་བྱས་པའི་རྗེས་འབྲེལ་མཐུད་ཁང་དེའི་ངོས་ནས་ཐའེ་ཝན་ནང་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་མཉམ་རུབ་ཀྱིས་ལས་འགུལ་དེ་ལོ་ལྟར

གསན་མཁན་རྣམ་པ་དེ་རིང་གི་ལས་རིམ་གོ་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།